དུས་ཚོད་ཐུང་ཐུང་ནང་གཏོར་ཕམ་བཏང་སྟེ་རྒྱལ་ཁབ་འདིར་དབང་སྒྱུར་བྱེད་འགོ་བཙུགས་པ་རེད། དེ་རིང་ང་ཚོའི་པོཌ་ཁསཊ་བསྐྱར་ཞིབ་ཀྱི་ལས་རིམ་འདིའི་ནང། ཏཱ་ལེ་བྷན་ཟེར་བའི་ཚོགས་པ་འདི་ག་འདྲ་བྱས་ནས་འགོ་བཙུགས་ཡོད་མེད་དང་ཁོང་ཚོའི་བསམ་བློའི་ལྟ་གྲུབ་སོགས་ཀྱི་སྐོར་ལ་གླེང་སློང་ཞུ་གི་ཡིན། དེ་རིང་གི་ང་ཚོའི་པོཌ་ཁསཊ་བསྐྱར་ཞིབ་ཀྱི་ལས་རིམ་འདིའི་ནང་ལ་གནད་དོན་དེའི་ཆེད་དུ་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་མཉམ་དུ་གླེང་སློང་ཞུ་གི་ཡིན། དབང་ཕྱུག་ལགས། ད་ཏཱ་ལི་པཱན་ཚོགས་པ་དེ་ཡིན་ན་གཅིག་གིས་ཚོགས་པ་གསར་པ་འདི་འདྲ་གང་མ་ཡིན་པ། ལོ་ཉི་ཤུའི་གོང་ནས་ཨབ་གྷ་ནི་སྟན་ལ་དབང་བསྒྱུར་བྱས་མྱོང་པ་དང་ཨབ་གྷ་ནི་སྟན་མི་མང་གིས་ཁོ་ཚོའི་བྱེད་སྟངས་དེ་ཚོ་རྒྱུས་ཡོད་པ་ཅིག་ཁ་ཆེའི་ཐལ་སྐྱོན་ཚོགས་པ་ཅིག་ཆགས་འདུག་ཨ། ཐོག་མར་དེ་ཚོགས་པ་དེ་ག་འདྲ་སེ་བཙུགས་པ་ཡིན་ན་སུའི་རྒྱབ་སྐྱོར་ལ་བརྟེན་ནས་བཙུགས་པ་ཡིན་ན། རེད། ད་ལྟའི་ཏཱ་ལི་པཱན་ཟེར་ཡག་དེ་ག་འདྲ་སེ་བཙུགས་ཡོད་མེད་དང་ཁོ་ག་འདྲ་སེ་བྱས་བྱས་སྟོབས་ཤུགས་ཆེན་པོ་དེ་གར་ཆགས་ཡོད་མེད་དེ་ངོ་སྤྲོད་མ་བྱས་གོང་ལ་ཡང། སྔོན་ལ་ཡང་ཨབ་གྷ་ནི་སྟན་ཁོ་རའི་ལུང་པ་འདིའི་ད་འདས་པའི་ལོ་བརྒྱ་ཙམ་ཞིག་གི་ལོ་རྒྱུས་ལ་ཡང་ཕྱི་མིག་རོབ་ཙམ་བལྟས་པ་ཡིན་ན་ངས་བྱས་ན་དེ་ཚོ་ཤེས་ཡག་ལ་ཕན་ཐོགས་ཞེ་དྲག་ཡོང་གི་རེད་བསམ་འདུག་ཨབ་གྷ་ནི་སྟན་ཟེར་ཡག་དེ་དབུས་ཨེ་ཤི་ཡའི་གི་ས་ཆ་ཅིག་བྱས་ལ་བྱས་ཙང་སྔ་མོ་སྔ་མོ་ནས་ཡིན་ན་ར་ཤི་ཡ་དེ་དེ་སྐབས་དེ་ར་ཤི་ཡ་གི་ཨ་ནི་གོང་མའི་དུས་ལ་ཡ། སྟོབས་ཤུགས་ཞེ་དྲག་ཆེན་པོ་ཡོད་རེད། རེད་ལྷོ་ངོས་ཕྱོགས་ལ་མར་རྒྱ་གར་དང་ད་དེ་དུས་པ་ཀི་སི་ཐན་ཡོད་མ་རེད་བ་དེ་ཚོ་ཡིན་ན་ཨིན་ཇིས་ཟིན་བྱས་ཨིན་ཇིས་བཙན་རྒྱལ་བྱས་བྱས་ད་ཨིན་ཇི་དང་ར་ཤི་ཡའི་བར་ཐ་ལག་ལ་ཡ་ས་ཆ་དེ་ཚོ་འགྲན་རྩོད་ཞེ་པོ་ཅིག་བྱས་ད་ཁོང་ཚོས་དེ་ཞིབ་འཇུག་ག་ཚོད་འགྲན་བསྡུར་སིབ་ཏུ་ཞིབ་བྱེད་ཁོག་རེད།

བསྐྱར་དུ་ཤུགས་ཆེན་པོ་ཞིག་བྱུང་བྱས་བདུན་ཅུ་དོན་གྲངས་བཏབ་པ་ལ་ཡ་མཐའ་མ་དེ་ཡིན་ན་དམར་ཕྱོགས་ཀྱི་ཨུ་རུ་སུས་ཕ་གི་ཨབ་གྷ་ནི་སི་ཐན་ལ་ཡ་བཙན་འཛུལ་ཟུར་བཅད་དམག་མི་བཏང་བཏང་བྱས་ཡིན་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཡིན་པས་ཕལ་ཆེར་ཁོ་ཚོས་ཕ་གི་ཡ་དེ་དམར་པོའི་གཞུང་བཙུགས་པ་རེད་ཨབ་གྷ་ནི་སི་ཐན་ནང་ཨ་ནི་བཙུགས་བྱས་ད་གཅིག་བྱེད་དུས་ད་ལྟ་འདྲ་པོ་ཞེ་དྲག་ཡོད་རེད་ཉེ་དུས་གང་དག་ཨ་མི་རི་ཀས་བྱས་པ་ནང་བཞིན་བྱས་ཕ་གི་གཞུང་བཙུགས་གཞུང་གི་འགྲོ་སོང་དེ་ག་དེ་སོ་བྷི་ཡཊ་ཡུ་ནི་ཡན་གྱིས་བཏང་ཕ་གི་ཨ་ནི་ཨུ་རུ་སུའི་དམག་མི་དེ་ཚོ་བསྡད་དེ་འདྲ་སེ་བྱས་བསྡད་དེ་ཨ་མི་རི་ཀས་ཕར་ད་ཁ་གཏད་ལ་བཅག་དགོས་དུས་ཨ་མི་རི་ཀས་ཨ་ནི་ཨབ་གྷ་ནི་སི་ཐན་ནང་ཡོད་པའི་ད་ཇི་ལྟར་དམར་ཤོག་ལ་མ་དགའ་མཁན་དང་ཨ་ནི་ཨུ་རུ་སུ་ལ་མ་དགའ་མཁན་དང་ཕྱིའི་མི་ལ་མ་དགའ་མཁན་དང་རྒྱབ་སྐྱོར་བྱས་པ་མ་ཟད་ཡིན་ན་སྐབས་དེའི་དམར་ཤོག་ལ་ཡང་ད་ངོ་རྒོལ་བྱ་ཆེད་དུ་ཅིག་ཨབ་གྷ་ནི་སི་ཐན་གཅིག་པུ་མ་ཡིན་པའི་ཅིག་སའུ་ཏི་ཨ་ར་བྷི་ཡ་ཉེ་དུ་ད་ཁ་ཆེ་ཞེ་དྲག་ཡོད་དུས་རྒྱལ་ཁབ་དེ་ཚོ་སྒང་གའི་ནང་ལོགས་ནས

ཕྱིར་འཐེན་བྱས་པའི་རྗེས་ལ་ཡང་ཡིན་ན། ཨ་ནི་ད་དུས་ཚོད་ཐུང་ཐུང་ཅིག་ལ་མ་འགོར་བར་ད་ད་ལྟ་ཨ་མི་རི་ཀའི་དམག་མི་ཕྱིར་འཐེན་བྱས་པ་ནང་བཞིན་བྱས་བྱས་ཡིན་ན་ཨུ་རུ་སུ་ཕྱིར་འཐེན་བྱས་པ་དང་ཕ་གི་ཁོང་ཚོས་བསླངས་བཞག་པའི་དམར་ཤོག་གི་གཞུང་འབྱོར་བ་གཞུང་དེ་ཡིན་ན་མགྱོགས་མགྱོགས་པོ་ཡིན་ན་འདི་ནང་ལ་ཡང་ད་མུ་ཇི་ཧ་དིན་ཟེར་མཁན་དེ་ཁ་ཆེ་གྱེན་ལོག་དེ་ག་དེ་ཡིན་ན་གཏོར་བྱས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཡང་གཏོར་ཐུབ་པ་རེད་ད་དེ་གཏོར་བྱས་གཏོར་ཐུབ་པ་ཡིན་ནའང་ཕ་གིའི་ཁ་ཆེའི་མུ་ཇི་ཧ་དིན་གྱི་ཚོགས་པ་དེ་ཚོ་ད་ཨབ་གྷ་ནི་སི་ཐན་ནང་ཡིན་པའི་མི་དེ་ཚོ་ཡིན་ན་གཞུང་གི་སྒྲིག་འཛུགས་ཅིག་བྱེད་ཡག་ཚབ་དེ་ལ་ད་ག་ད་ཁོ་རང་ཚོ་ནང་ལོགས་ལ་ཕར་ཚུར་བསད་རེས་བྱས་ནང་འཁྲུག་རྒྱབ་ཨ་ནི་དེ་ཟིན་ཕར་ཟིན་བྱས་བསྡད་བྱས་ད་གང་མི་སྒང་ག་བློ་བདེ་བར་མེད་པ་ཆགས་དུས་ཙམ་པ་ཨ་ནི་ཕལ་ཆེར་དེའི་སྐབས་དེ་ཧོབ་དེ་ཁ་ལ་ཡ་ད་སྔ་མོ

ཐེ་སན་ཀུ་ཙི་ཆགས་བསྡད་ཡོད་རེད། དེ་གའི་སྒང་ལོག་གཅིག་གྱུར་བྱས་ཏེ་དུས་ཚོད་ཐུང་ཐུང་གཅིག་ནང་ལོག་ལ་ཡ། སྟོང་ཕལ་ཆེན་དགུ་བརྒྱ་དགུ་བཅུ་གོ་དྲུག་གོ་ལྔ་གོ་དྲུག་འདྲ་ནས་འགོ་ཚུགས་རྗེས་ཨན་བེ་ཨབ་གྷ་ནི་སྟན་ལ་ཡ་གཅིག་བཏང་ར་བྱས་ནས་ཁོ་ཚོས་དབང་སྒྱུར་བྱས་པ་རེད། ད་བྱས་ཙང་ཐ་ལི་བྷན་ཟེར་ཁོ་མིང་ཁོ་རེད། ཨབ་གྷ་ནི་སྟན་མི་རིགས་ཁ་ཤས་ཅིག་ཡོད་རེད་མི་རིགས་ཁ་ཤས་ནང་ལོག་ནས་ཕ་ཤི་ཐུན་ཟེར་ཉན་ཆེ་ཤོས་རེད་ཕ་ཤི་ཐུན་སྐད་ནང་བྱས་པ་ཡིན་ན་སློབ་ཕྲུག་ཟེར་བྱས་སློབ་མ་ཟེར་བྱས་གོ་གི་ཡོད་ས་རེད་ད་སློབ་མ་ལབ་དགའ་དེ་ཡིན་ན་ཁོ་ཚོའི་ཕི་གའི་ཁ་ཆེའི་ཨན་བྷེ་སློབ་གྲྭའི་ནང་ཡོད་པའི་སློབ་མ་དེ་ཚོ་གཙོ་བོ་བྱས་བྱས་ཡོང་རྒྱུ་སོང་ཙང

ཡོད་རེད་ཁོ་བོ་ཡིན་ན་མོ་ལ་ཨོ་མ་ཟེར་ཉན་དེ་ཁོ་སྔ་མ་ཡང་མོ་ཇི་ཧ་དིན་དང་དེ་ཚོའི་ནང་ལོག་གི་དམག་རྒྱག་ཉན་དེ་རེད་འདུག་ཨང་བྱས་བྱས་ཨ་འདི་བིན་ལ་དིན་དང་ཆང་ཕོད་ཞུ་བྱས་ཁོ་གི་ངོས་ནས་བྱས་བྱས་ཡིན་ན་ད་ཨལ་ཁེ་ད་ཟེར་ཉན་ཅིག་ཁ་ཆེ་དྲག་པོ་སྤྱོད་པ་ད་དེ་ཚོ་མང་ཆེ་ཡིན་ན་ཨབ་གྷན་མི་མ་རེད་མང་ཆེ་སོ་ཏི་ཨ་ར་བྷེ་དང་ས་གཞན་པའི་མི་འདི་རེད་འདི་གའི་སྒང་ལོག་ག་འདྲ་ཨབ་གྷ་ནི་སྟན་ནང་ལོག་ལ་ཡང་སྡོད་བཅུག་བྱས་ཁོ་ཚོའི་ལྟེ་གནས་འདི་ཕི་གའི་ཆགས་བཅུག་བྱས་ཨ་ནི་དེ་གའི་བིན་ལ་དིན་དང་དེ་ཚོ་ཕི་གའི་ད་ཨ་ཧྥི་གྷ་ནི་སི་ཐན་གྱི་ས་ཆ་དེ་ལྟེ་གནས་བྱས་རྗེས་ཡིན་ན་ད་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལ་ཡང་འཇིགས་སྐུལ་གྱི་ལས་འགུལ་སྤེལ་ཡ་ད་སྡུག་ཤོས་དེ་ཡིན་ན་སྤྱི་ལོ་ཉིས་སྟོང་གཅིག་གི་ལོ་ལ་ཡང་ཨ་མི་རི་ཀ་ལ་ཡང་ཟླ་བ་དགུ་པའི་ཚེས་བཅུ་གཅིག་ཉིན་ག་དེ་ནིའུ་ཡོག་གི་ཚོང་དོན་ཁང་པ་ཆེན་པོ་དེ་དང་དེ་ཝ་ཤིང་ཏོན་ལ་ཡང་ཡིན་ན་གཏོར་རྒོལ་བྱས་པ་བྱུང་བ་རེད་བ་ད་གཏོར་རྒོལ་བྱུང་པའི་རྗེས་ལ་ཡིན་ན་ཨ་མི་རི་ཀས་དང་པོ་དེ་ལབ་པ་རེད་ད་དེ་སྐབས་དེ་ཡིན་ན་ཨ་ཧྥི་གྷ་ནི་སི་ཐན་དེ་ཐ་ལི་པན་གྱི་གཞུང་ཅིག་ཡོད་དང་གཞུང་དེ་ལ་ཡིན་ན་བིན་ལ་ཏན་དང་དེ་ཚོ་རྩིས་སྤྲད་དགོས་ཡོད། ད་དེ་ལ་ཡ་ཡིན་ན་མོ་ལ་ཨོ་མཱ་ཟེར་ཉན་དེས་རྩིས་ཁྱོན་ནས་མ་སྤྲད་བྱས་རྗེས་ཁོ་ཚོ་དེའི་བས་ང་ཚོའི་སྐུ་མགྲོན་ཡིན་བྱས་ནས་ཁོ་ཚོ་དེར་སྡོད་ཡག་ཐོབ་ཐང་ཡོད་རེད་བྱས་ད་དེ་ལབ་དུས་ན་བཱ་ནས་ཨ་མི་རི་ཀས་ལམ་སང་ཏར་ཀི་ཨབ་གྷ་ནི་སི་ཐན་གཏོར་རྒོལ་བྱེད་ཡག་འགོ་བཙུགས་རྗེས་ཕལ་ཆེན་ཉི་མ་ཉི་མ་བཞི་ལྔ་ཅིག་ལས་འགོར་མི་འདུག་ཨ་ཐ་ལི་བན་གྱི་གཞུང་དེ་རྦད་དེ་གཏོར་བྱས་གང་ད། རྒྱལ་ས་ཁ་པུལ་ནས་བུད་འགྲོ་བ་བྱས་ཨ་ནས་ཨ་ད་དེ་མོ་ལ་ཨོ་མཱ་ཡིན་ནའི་རེད་བིན་ལཱ་ཏིན་ཡིན་ནའི་རེད་དེ་ཚོ་ཚང་མ་ལོག་བྲོས་ཕྱིན་རྗེས་རི་རྒྱུད་དུ་བ་བ་གབ་ད་མང་ཆེ་ངོས་ནས་བཤད་ན་པཱ་ཁི་སི་ཐན་ནང་ལོག་ལ་ཡ། བུད་ཕྱིན་ཡོད་ས་རེད། བྱས་རྗེས་ཨ་ནི་ཨ་མི་རི་ཀའི་ཕི་གའི་དམག་མི་ཕྱིན་ད། ཕི་གའི་གཞུང་འདི་བཙུགས་ཨམ་དམངས་གཙོའི་འོས་འདེམས་བྱེད་ར་བཅུག། བྱས་རྗེས་དང་པོ་དེ་ཨོའོ་ཏོ་རུ་བྱོས་བས་སོ་རུ་འབྱོར་ད་ལེ་ད་ཡིན་ན་ལེ། ག་ད་ཐ་ལི་པན་འདི་ག་དེ་ཁོ་ཚོ་རྒྱལ་ས་ནས་བུད་གྲོང་ཁྱེར་ནས་བུད་ནས་ད་དུང་མུ་མཐུད་བྱས་ཁོ་ཚོ་གྲོང་གསེབ་ནང་ལོག་ལ་ཡ་གཞི་རྟེན་ད་ཞེ་དྲག་ཡོད་ས་རེད་བ། འདིའི་ག་འདེ་མི་མང་པོ་ཅིག་གིས་དོགས་པ་བྱེད་ཡག་ག་རེ་བྱེད་ཀྱི་ཡོད་ཟེར་ན། པ་ཀ་སི་ཏན་གྱི་དམག་དཔུང་གིས་རོགས་རམ་ཞེ་པོ་བྱས་བྱས་ག་ད་པ་ཀ་སི་ཏན་ནང་ལོག་ལ་ཡ་ཡིན་ཟེར་མིན་ཟེར་བཤད་བྱས་གང་དག་ས་ཆ་མང་པོ་ལ་ཡང་ཁོ་ཚོ་འཇབ་བྱས་བསྡད་བྱས་གཞུག་གུ་དེ་དཔེར་ན་ཆ་བཞག་ན་བིན་ལ་ཏིན། པ་ཀ་སི་ཐན་ནང་ལོག་ནས་རྙེད་པ་རེད་དེ་ག་ནང་བཞིན་མོ་ལ་ཨོ་མཱ་ཟེར་ཉན་དང་ད་དོ་བ་ཐ་ལི་པན་གྱི་འགོ་ཁྲིད་དེ་ཚོ་མང་པོ་ཅིག་ཡིན་ན་པ་ཀ་སི་ཐན་ནང་གབ་བྱས་བསྡད་ཡོད་རེད་ད་དེ་འདྲ་དེ་འདྲ་བཤད་བྱས་གང་དག་གནས་བྱས་བསྡད་བྱས་ད་ཐ་མ་དེ་ཨ་མི་རི་ཀའི་དམག་དཔུང་ཕྱིར་འཐེན་བྱས་པ་ད་ག་གང་དག་ཨ་མི་རི་ཀས་རྒྱབ་སྐྱོར་བྱས་པའི་གཞུང་དེ་ག་ག་གནས་ཐུབ་མ་སོང་དུས་ཚོད་ཐུང་ཐུང་འདི་ཅིག་ད་ཉི་མ་བཅུ་གྲངས་ཤིག་ནང་ལ་ཡ་གཏོར་བ་རེད།
ལ་རེད། དེ་སྔ་དམར་ཤོག་ཨུ་རུ་སུས་བཙུགས་པའི་ཨབ་གྷ་ནི་སི་ཐན་གྱི་གཞུང་དེ་ཡིན་ནའི་རེད་ཨན། ད་ལྟ་ཉེ་ཆར་ནས་ལོ་ཉི་ཤུ་གོང་ལ་ཨ་མི་རི་ཨ་མི་རི་ཀས་རྒྱབ་སྐྱོར་བྱས་པའི་ཨབ་གྷ་ནི་སི་ཐན་གྱི་གཞུང་ཡིན་ནའི་ཏཱ་ལི་བན་གྱི་གཞུང་དེ་གཉིས་ཀ་ལས་སླ་པོའི་སྒོ་ནས་གཏོར་ཐུབ་ཡ་དེ་ག་འདྲས་ཡིན་ན། རེད་ད་དེ་ཡིན་ན་དངོས་གནས་ཅིག་མི་ཚང་མ་བློ་ཁ་ཧང་སངས་ཡག་ཅིག་རེད་འདུག་ཨང་ད་ངེད་ཅག་འདི་གཉིས་བར་དོ་ལག་ལ་ཡ། ཁོའི་རྒྱུ་མཚན་དེ་དག་འདི་ཚོའི་ཐོག་ཏུ་བལྟས་པ་ཡིན་ན་ཕལ་ཆེན་འདྲ་པོ་ཡོད་པ་དེ་འདྲའི་ཁ་ཅིག་འདུག་ཡང་འདྲ་པོ་མེད་པ་དེ་འདྲའི་མང་པོ་ཞིག་འདུག་བསམ་གྱི་འདུག་ད་འདྲ་པོ་ཡོད་པའི་དེ་དང་པོ་དེ་ག་རེ་རེད་ཟེར་ན་ཨ་ཕ་ག་ནི་སི་ཐན་གྱི་ཕ་གིའི་རྒྱལ་ཁབ་འདིའི་ལོ་རྒྱུས་དང་ཁོ་ཚོའི་མི་རིགས་དང་མི་རིགས་རིང་ལུགས་ཀྱི་མི་རིགས་ཞེན་ཁོག་དང་ཁ་ཆེའི་ཆོས་ཀྱི་དད་པ་དང་དེ་ཚོ་ཡོད་པ་འདི་རེད་བསམ་གྱི་འདུག་སྔ་མོ་སྔ་མོ་བེད་ལོ་སྟོང་ཕྲག་གོང་ལ་ཡང་ཨ་ནི Alexander ཟེར་མཁན་འདིས་ཡང་དམག་རྒྱབ་བྱས་ཡུ་རོབ་ནས་ཡོང་བྱས་རྒྱ་གར་གི་སུ་དང་རུ་དང་ཨབ་གྷ་ནི་སྟང་གི་དེའི་ལས་ཚུལ་དང་པ་བལ་དང་ཕྱིའི་བཙན་འཛུལ་ལ་ཡང་དམག་རྒྱབ་བྱས་ཞེ་པོ་ཅིག་འདི་སྐད་གྲགས་གི་འདི་ལོ་རྒྱུས་འདི་ཡོད་རེད་རྗེས་ལ་ཤེས་པ་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་དབྱིན་ཇིས་རྒྱ་གར་དང་དེ་ཚོ་ལ་ཞེ་པོ་ཅིག་གང་འདྲ་དབང་སྒྱུར་བྱེད་ཐུབ་དེ་ལས་ད་གང་འདྲ་ཨབ་གྷ་ནི་སྟང་ལ་ཡང་ཞེ་དྲག་ཡག་པོ་རང་ཁྱོན་ནས་བྱེད་ཐུབ་ཡོད་མ་རེད་གཅིག་ནས་ནི་ས་དེ་རི་རྒྱུད་ཆེ་དམག་དང་དེ་རྒྱབ་ཁག་པོ་ཡོད་ས་རེད་ཨ་ནི་འདིའི་ཁོའི་འདིར་ཅི་ག་རེ་སྲོལ་རྒྱུན་རེ་བྱས་བྱས་ཕྱིའི་དགྲ་ལ་ཡང་ཕྱི་ནས་ཡོང་མཁན་མི་ལ་ཡང་འཐབ་རྩོད་བྱེད་ཡག་གི་སྲོལ་རྒྱུན་དེ་ཞེ་པོ་ཅིག་ལྷག་པར་དུ་ཁོང་ཚོ་པ་ཤི་ཏུན་ཟེར་མཁན་དེ་མི་རིགས་དེ་ནང་ལོགས་ལ་ཡང་ཞེ་པོ་ཅིག་དཔའ་རྟུལ་རིགས་ཀྱི་ཞེ་པོ་བརྩི་གི་ཡོད་ས་རེད་ད་ཕྱི་ཡོང་མཁན་ཕྱི་ནས་ཡོང་མཁན་སུ་ལ་གང་འདྲ་འཐབ་རྩོད་བྱེད་ཐུབ་པ་ཡིན་ན་བཙན་འཛུལ་བྱེད་མཁན་ཚང་མ་ལ་ཡང་དེ་འདྲ་སོང་ཙང། ད་དམར་ཤོག་ཨུ་རུ་སུ་ཚོ་ཞེ་པོ་ཅིག་གི་སྟོབས་ཤུགས་ཆེན་པོ་དང་གང་འདྲ་གདུག་རྩུབ་ཆེན་པོ་དང་མི་བསད་ཡག་ལ་དཀའ་ངལ་ཅི་ཡང་མ་རེད། གང་ལྟར་ཁོང་ཚོས་ལོ་མང་པོ་གཅིག་འཐབ་རྩོད་བྱས་པའི་རྗེས་ལ་གཞུག་ལ་འགྲོ་དགོས་བྱས་རེད་ད་ཡིན་ནའི་ངས་བྱས་ན། དམར་ཤོག་གི་ཨུ་རུ་སུ་འདི་སྐབས་དེར་འགྲོ་དགོས་བྱེད་ཡག་གི་རྒྱུ་མཚན་གལ་ཆེ་ཤོས་གཅིག་ཡིན་ན་ངས་བྱས་ན་ད་འདི་སྐབས་དེ་ཡིན་ན། མུ་ཇི་ཧ་དིན་ཟེར་མཁན་ད་ལྟ་འདི་ཐ་ལི་བན་རང་དེ་ཆགས་རྒྱུ་རེད་དེ་ཚོ་བ། མུ་ཇི་ཧ་དིན་ཟེར་མཁན་དེ་ཚོ་ལ་ཡག་ཡིན་ན་ཨ་མི་རི་ཀ་རང་གིས་རྒྱབ་སྐྱོར་བྱས་བྱས་གོ་ལག་དང་དེ་ཚོ་ཞེ་པོ་ཅིག་སྤྲད་བྱས་ཡིན་ན། ཨ་ནི་ཁོ་ཚོས་ལྷག་པར་དཔུང་པར་འཁྱེར་ཡག་མེ་ཤུགས་རྒྱག་ཡག་ཅིག་འདི་ཡིན་ན་བ། ཨུ་རུ་སུ་གི་གནམ་གྲུ་དང་དེ་ཚོ་འདིས་གཅིག་བརྒྱབ་བཞག་ན་ད་ཆེན་པོའི་དགོས་ཀྱི་མི་འདུག་དཔུང་པར་འཁྱེར་རེད་བ། བ་དེ་གནམ་གྲུ་དེ་ཚོ་གང་ག་གཏོར་ཐུབ་གི་ཡོད་ས་རེད་དེ་གཏོར་དུས་ཙམ་བ། ག་ཙམ་གྱི་ལ་ཡག་ཨ་ནི་དམར་ཤོག་ཨུ་རུ་སུ་གི་གནམ་ལ་ཡང་གང་འདྲ་ཐད་འཕུར་གནམ་གྲུ་དང་དེ་ཚོ་འཁོར་བཏང་མ་ཐུབ་ཆགས་ཙང། དེ་འདྲའི་དཀའ་ངལ་ཆེན་པོ་ཞིག་ལ་འཕྲད་ཡོད་རེད་བསམ་གྱི་འདུག་འདི་ཡིན་ན་རྒྱུ་མཚན་གཅིག་དེ་རེད། འདས་པའི་ལོ་ཉི་ཤུའི་ནང་ལོགས་ཨ་མི་རི་ཀས་ག་རེ་བྱས་བྱས་ཡིན་ན་ཐ་ལི་བན་གཏོར་མ་ཐུབ་རེད་ཟེར་ན། ད་གིན་ངས་ཞུས་པ་ནང་བཞིན་བྱས་ཁོ་ཚོ་གྲོང་གསེབ་ལ་ཡ་གཅིག་གི་མི་རིགས་རིང་ལུགས་བསམ་བློ་དང་ཁོ་ཚོ་ཕ་གིའི་སྤྱི་ཚོགས་ཀྱི་གཞི་རྟེན་རེད་ཅེས་ཞིབ་བརྗོད་དུས་ད་ཕྱི་ནས་ཡོང་མཁན་དམག་མི་དེ་ཡིན་ན་རི་རྒྱུད་དེ་ཚོའི་བར་ལ་ཞེ་པོ་ཅིག་དབང་སྒྱུར་ཡག་པོ་བྱེད་མ་ཐུབ་ཆགས་འདི་ཡིན་ན་དཀའ་ངལ་དེ་ཡིན་ན་སྔ་མ་ཨུ་རུ་སུ་ལ་འཕྲད་པ་ནང་བཞིན་ཅིག་བྱུང་ཡོད་རེད་བསམ་གྱི་འདུག་ད་ཡིན་ནའི་ཨུ་རུ་སུ་དེ་སྐབས་དང་མ་འདྲ་ཡིན་ན་ད་ལྟའི་ཡིན་ན་ཐ་ལི་བན་གྱིས་ཡུལ་ཇེ་དམག་རྒྱག་པའི་སྐབས་དེ་དེ་འདྲའི་རྒྱལ་ཁབ་སྟོབས་ཆེན་པོ་གཅིག་གི་ཐད་ཀར་ཡིན་ན་གོ་ལག་སྤྲད་བྱས་རོགས་རམ་བྱེད་མཁན་ཡོད་མ་རེད་སྔ་མ་མུ་ཇེ་ཧི་དིན་ལ་ཨ་མི་རི་ཀས་སྤྲད་པ་ནང་བཞིན་བྱས་ཅིག་ར་ཤི་ཡ་གིས་དོར་བྱུས་དོར་རིགས་འདི་ཧ་ལམ་ཅི་ཡང་བྱས་ཡོད་མ་རེད་རོགས་རམ་ཡོད་ན་པ་ཀི་སི་ཐན་གྱི་རོགས་རམ་འདུག་ཅེས་ངས་ད་གིན་ཞུས་པ་ནང་བཞིན་བྱས་ཇི་གི་བར་དེ་ལས་ཡིན་ནའི་དེ་གི་ཚིག་དེ་མངོན་གསལ་དོད་པོ་ཡོད་ས་མ་རེད་ད་ངས་བྱས་ན་ཨ་མི་རི་ཀས་རྒྱབ་མ་ཐུབ་ཡག་གི་རྒྱུ་མཚན་དེ་གཙོ་བོ་གཅིག་ག་རེ་རེད་ཟེར་ན་ཨ་མི་རི་ཀས་དམག་རྒྱག་ཡག་གི་ཁོའི་གཅིག་ཡོད་རེད་པ་གཅིག་གིས་ཁོའི་ཀུན་སྤྱོད་ཀྱི་ཚད་འཛིན་སྲིད་བྱུས་རེད་པ་དེ་ཡིན་ན་ཞེ་དྲག་གི་མཐོ་པོ་ཡོད་རེད། མི་ཐུག་ཚད་གང་གི་ལོག་བསད་ན་འགྲིག་གི་ཡོད་མ་རེད། ཏན་ཏན་ཡིན་ན་ཐ་ལི་བན་གྱི་འཇིགས་སྐུལ་ཚོགས་པའི་ཚོགས་མི་ཡིན་པ་ཡིན་ན་ད་ཕལ་ཆེར་ཁ་ཐོག་ནས་གཏོར་རྒོལ་བྱས་བྱས་བསད་ན་འགྲིག་གི་ཡོད་པ་འདྲ་དེ་ལས་ཡིན་ནའི་དེའི་གཡས་གཡོན་ལ་ཡོད་པའི་ཞི་བའི་མི་སེར་དང་ཨ་ནི་མི་ཉེས་མེད་དེ་ཚོ་ལ་ཡར་སྲོག་སྐྱོན་བྱུང་པ་ཡིན་ན་ད་དམ་ཙམ་དེ་ཡོང་པའི་སྐབས་ལ་ཡང་ཨ་མི་རི་ཀའི་བརྙན་འཕྲིན་ཁང་ལ་བསྟན་ད་རྒྱལ་སྤྱིའི་ཁག་ལ་ཡང་སྐྱོན་བརྗོད་བྱས་དེ་འདྲའི་ཆུ་ཚོད་ད་ལྟ་ཨ་མི་རི་ཀའི་བྷི་གས་ཅིག་མི་གཅིག་གཏོར་རྒོལ་བྱུང་ན་ཐ་ལི་བན་གཏོར་དགོས་བྱུང་ན་ཞེ་པོའི་གཟབ་གཟབ་བྱས་ཏན་ཏན་ཏིག་ཏིག་རེ་བྱས་ཀྱང་ཡིན་ན་ཐ་ལི་བན་ཡིན་པའི་གཏན་འཁེལ་ན་མ་གཏོགས་གང་ལྟར་གཏོར་མི་ནུས་ཞེས་བྱས་ད་དེ་འདྲའི་བྱེད་དུས་ཙམ་པ་ཐ་ལི་བན་གྱི་དེ་ཚོ་ཡིན་ན་མང་ཆེ་ཡུལ་དམག་ཟེར་འདི་རེད། ད་རིང་ཞིང་ཁ་བཏབ་པ་ཆེན་སང་ཉིན་མེ་མདའ་འཁྱེར་བྱས་ཨ་མི་རི་ཀ་དང་འཛིང་གར་ཡོང་ཇི་ཉན་དེ་ཡིན་དུས་ད་གསལ་པོར་ཤེས་ཡོད་མ་རེད་པ། ག་གི་དེ་ཡིན་དང་ག་གི་དགྲ་བོ་ཡིན་དང་ག་གི་ཞི་བའི་མི་སེར་ཡིན་དེ་བྱེད་དུས་ཙམ་པ་ཡིན་ན་ངས་ཀྱི་དམག་དེ་ཆ་ལམ་ཅིག། དཔེ་མི་སྲིད་པའི་ད་རྒྱག་ཁག་པོ་ཞིག་ཆགས་དུས་ཙམ་པ། དངོས་གནས་ལྷག་པར་དུ་ཨ་མི་རི་ཀ་ལྟ་བུ་ཡིན་ན་དེང་དུས་ཀྱི་དཔེ་ལྟ་གནམ་གྲུ་དང་དེ་འདྲའི་གཞི་བཅོལ་བའི་དམག་སྟོབས་ཆེན་པོ་ཡོད་པའི་དམག་གིས་ཁོ་ཚོའི་ལྟ་ཁྱད་ཆོས་རེ་གཙོ་དེ་ཡིན། རྒྱལ་ཁབ་ཨ་མི་རི་ཀ་དང་ལྟ་གཅིག་པ་གཅིག་རྐྱང་མེད་ནས་ལས་དམག་གི་སྟོབས་ཤུགས་ཡོད་པའི་དངོས་གནས་ཀྱི་དམག་མི་དང་དམག་རྒྱག་ཡག་གི་ཁོ་སྦྱོང་བརྡར་སྤྲད་བཞག་མ་གཏོགས་དེ་འདྲའི་རི་རྒྱུད་ཕྱིན་བྱས་མི་འདི་ཁོ་དགྲ་རེད་དོ་མི་འདི་ཁོ་ཞིང་པ་རེད་དོ་དེ་འདྲའི་དབྱེ་འབྱེད་ཀྱི་བྱེད་ཀྱི་མེད་ལྟ་རྒྱག་ཡག་དེ་ཚོའི་སྦྱོང་བརྡར་དེ་དེ་ག་ཙམ་ཡག་པོ་ཡོད་ས་མ་རེད་པ། དེ་མེད་དུས་ཙམ་པ་ད་ག་ད་དམག་དེ་རྒྱག་ཁག་པོ་ཞེ་པོ་ཅིག་བྱས། དུས་ཚོད་རིང་པོ་དེ་འདྲ་འགོར་མ་ཟད་ད་ཐ་མ་དེ་ག་ད་རྒྱལ་ཁ་དེ་མ་ཐོབ་བྱས་བྱས་འདི་དང་ག་ད་ཨ་མི་རི་ཀའི་དམག་གི་ཅིག་རྒྱག་ཡག་གི་ཀུན་སྤྱོད་ཀྱི་ཚད་འཛིན་ཅིག་ཡོད་ར་བ་དེ་ཞེ་དྲག་མཐོ་པོ་སོང་ཙང་ད་དེ་ཚོ་དངོས་གནས་མི་ཅིག་བྱེད་དུས་ཡག་པོ་ཞེ་དྲག་རེད་པ་འདི་མི་མཐོང་ཚད་གང་ག་ལོ་བསད་འདི་བྱས་དེ་ཚོ་ཡིན་ན་ཞེ་དྲག་སྡུག་ཆག་རེད་དམག་ཡིན་པའི་ནས་ལས་དགྲ་ཡིན་པའི་ནས་ལས་དགྲ་དེ་གང་བྱུང་མང་བྱུང་མ་བསད་ཡ་དེ་ཡིན་ན་དམག་གི་ཁ་ཐོར་ཡང་སྒྲིག་གཞི་དང་འགལ་བ་ཡིན་པ་བཅས་ཀྱི་ཡང་སྲུང་རྩིས་ཞུ་ཡག་དེ་ཡིན་ན་རྒྱལ་སྤྱིའི་ཐོག་ལ་གལ་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་དེ་ཚོ་ཡིན་ན་གལ་ཆེན་པོ་ཞིག་རེད་བསམ་འདུག་ཨ་དེ་ནས་ཡིན་ན་ད་དམར་ཤོག་གི་ཨུ་རུ་སུ་ལ་ཡང་ཕམ་ཉེས་བྱུང་ཡག་དང་ཨ་མི་རི་ཀ་གཉིས་ཆར་བྱུང་ཡག་གི་ཡང་རྒྱུ་མཚན་གཅིག་འདྲ་པོ་ཡིན་པ་གཅིག་ག་རེ་འདུག་ཟེར་ན་བདུན་ཅུ་དོན་དགུའི་ལོར་བཙུགས་བཞག་པའི་དམར་ཤོག་གི་ཨ་ཕ་ག་ནི་སི་ཐན་གཞུང་དེ་ཡིན་ནའི་རེད་ད་ད་ལྟའི

ས་ཆ་ཁོ་རང་ནས་རང་བཞིན་གྱི་ཡར་ཐོན་ཡོང་བྱས་འགོ་ཁྲིད་དང་དེ་གའི་ཐོན་ཡོང་བྱས་གཞུང་བཙུགས་སོ་སོའི་འདོད་པ་ནང་བཞིན་བྱེད་རྒྱུར་བཙོན་འཇུག་ཅིག་མེད་དུས་ཙམ་པ་ཕྱི་ནས་འདི་བཟོ་འགྱོག་འདི་ཡིན་ན་ཞེ་དྲག་གི་བཀའ་བསྟན་ཡག་པོ་དང་གནས་ཐུབ་ཁག་པོ་དང་ཨ་ནི་འདི་ག་འདི་ཨ་ད་ཅིག་དམར་ཤོག་སྔན་མ་ཨུ་རུ་སུའི་སྐབས་ལ་ཡིན་ནའི་རེད་ད་ད་ལྟ་རྗེས་ལ་ཨ་མི་རི་ཀས་རྒྱབ་སྐྱོར་བྱས་པའི་གཞུང་དེ་དེ་དེ་བས་བཤད་མ་དགོས་ཅིག་ག་རེ་འདུག་ཁོ་ཚོ་ལྐོག་ཟ་རུལ་སུངས་ཞེ་པོ་ཤུགས་ཆེན་པོ་ཡོད་ས་ར་བ་ཨ་མི་རི་ཀས་ད་ད་མ་གཏོགས་ཡིན་ན

གང་ལྟར་ད་ལྟའི་གཞུང་དེ་ལ་ཡིད་ཆེས་མེད་འགྱོག་དང་མ་དགའ་ཡག་ཅིག་ཤུགས་ཆེན་ཞེ་པོ་ཅིག་ཡོད་ཟེར་འདི་སོང་ཙང་དཔེར་ན་ཅིག་ཉེ་དུས་ཉེ་དུས་ཀྱི་ཨབ་གྷ་ནིས་ཐན་ནང་ལོགས་ཀྱི་འོས་འདེམས་སྐབས་ལ་ཡང་སྲིད་འཛིན་འོས་འདེམས་སྐབས་ལ་ཡང། མི་ས་ཡ་གཅིག་དང་ཕྱེད་ཀ་ཙམ་གཅིག་མི་གི་འོས་ཤོག་ཁོ་འཕངས་མི་འདུག་ཨབ་གྷ་ནིས་ཐན་ལ་ཡང་མི་ས་ཡ་སུམ་ཅུ་སོ་གྲངས་ཅིག་ཡོད་རེད།

བུད་མེད་ཅིག་གཅིག་པོ་ཅིག་ཡིན་ན་དོགས་པ་རེད་ཁྱོ་ག་ཅིག་མཉམ་དུ་མེད་ན་ཕྱི་ལོགས་དོན་ཆོག་གི་ཡོད་མ་རེད་གདོང་བསྟན་ཆོག་གི་ཡོད་མ་རེད་ལས་ཀ་བྱེད་ཆོག་གི་ཡོད་མ་རེད་ཅིག་འགྲིག་མ་འགྲིག་བྱས་པ་ཡིན་ན་ཚུར་གཟིམ་རྡོ་གཞུས་བྱས་བསད་ཡག་དང་ལག་པ་གཏུབ་ཡག་དང་རྐང་པ་གཏུབ་ཡག་དང་དེ་འདྲའི་གེགས་ནི་ཞེ་པོ་ཅིག་གདུག་རྩུབ་ཆེན་པོ་ཅིག་བྱེད་ཅིག་གོ་ད་ཁོ་ཚོའི་ཁ་ཆེའི་ཁོ་མ་ད་ར་ས་བསླབ་གྲྭའི་ནང་ནས་དོན་འགྱོག་སོང་ཙང་བསླབ་གྲྭའི་ནང་དེ་ཞེ་པོ་བསླབ་གི་ཡོད་ས་རེད་པ་བྱས་ཙང། དེ་ཤུགས་ཆེན་པོ་ཞེ་པོ་བྱས་པ་ད་ཡིན་ན་ལས་ད་རིང

ད། དཀའ་ངལ་གཉིས་པ་དེ་ག་རེ་རེད་ཟེར་ན། ད་དེ་ཡིན་ན་འཛམ་བུ་གླིང་རྒྱལ་ཁབ་མང་བོའི་ནང་དཔེ་མཚོན་ཡོད་རེད། དམག་རྒྱབ་བྱས་མགྱོགས་མགྱོགས་རྒྱལ་ཁ་ཐོབ་མཁན་གྱི། དེ་འདྲའི་ཚོགས་པ་འདྲ་ཡོད་རེད་ད་ཚོགས་པ་ག་འདྲ་ཡིན་པའི་ནི་ལས་གསར་བརྗེ་བྱེད་མཁན་ད་དེ་འདྲ་ཡིན་པའི་ནི་ལས། ཁོ་དམག་རྒྱག་ཡག་གཅིག་བྱེད་དུས་ལས་སླ་ཡོད་རེད་ཁོ་ས་ཟིན་མེད་ལས་སླ་ཡོད་རེད། ས་ལ་འཛིན་སྐྱོང་བྱས་བྱས་ཕ་གིའི་གཞུང་འཛིན་བྱས་གཞུང་དེ་ཡག་པོ་འཛིན་ཐུབ་ཡག་ཟེར་དེ་ད། ལའི་དཀའ་ངལ་ཆེ་ཤོས་དེ་རེད། ལྷག་པར་དུ་དམག་མགྱོགས་རྒྱག་མཁན་ཐཱ་ལི་བཱན་གསུམ་དེ་གཞུང་ཡག་པོ་འཛིན་ཡག་གི་ཁོའི་ནུས་པ་དེ་ཞེ་པོ་སྐྱོ་པོ་རེད་ཨ་ནི་ད་ཁོ་ཚོའི་ནང་ཡོད་པའི་དམག་མི་དང་དེ་ཚོ་མང་ཆེ་བ་སློབ་སྦྱོང་མེད་མཁན་གྲོང་གསེབ་ཀྱི་ཁུག་ཁུག་ཀྱོག་ཀྱོག་ནས་ཡོང་མཁན་དེ་རེད་ད་ཁ་ཆེའི་འདི་ཆོས་ཁྲིམས་ཀྱི་སློབ་གྲྭའི་ནང་ཕྱིན་མཁན་འདི་ཕྲུ་གུ་རེད་ད་དེ་ཚོས་གཞུང་འཛིན་རྒྱུ་བྱེད་ཡག་གི་ཡིན་མིན་ཁོ་ད་ཤེས་ཕྱིར་ཨོ་སྐོར་བ་ད་འདི་ག་ཁྱོད་ནས་མེད་དུས་ཙམ་པ་ངས་བྱས་ན་འདི་དཀའ་ངལ་ཞེ་པོ་ཡོད་རེད་བསམ་གྱི་འདུག་འདི་ག་འདི་འདས་པའི་ལོ་ཉི་ཤུའི་ནང་ལོགས་ལ་ཡང

ད་ཐ་ལི་པན་གྱི་གདོང་ལེན་གྱི་འདི་ཅིག་རེད་ད་དེ་ངས་བྱས་ན་གལ་ཆེན་པོ་ཞིག་ཆགས་ཀྱི་རེད་བསམ་གྱི་འདུག་ད་ཁ་ཤས་གསལ་བྱེད་འདིར་གལ་སྲིད་ཡང་རྒྱ་མིས་བོད་ཀྱི་ཐ་ལི་པན Belt Road དང་གཅིག་བྱས་ན་རྒྱ་མིས་རོགས་རམ་བྱེད་མདོག་ཁ་པོ་རེད་ཟེར་མཁན་འདི་ཤོད་མཁན་འདུག་ད་དེ་ཚོ་ཨ་ནི་ག་ལེ་ག་ལེར་ལྟ་ཡག་རེད་བསམ་གྱི་འདུག་ཨ་ནི་དེ་ལས་གལ་ཆེ་བ་ཅིག་ནི་ངས་བལྟས་ན། ད་འདས་པའི་ལོ་ཉི་ཤུའི་ནང་ལོགས་ལ་ཡང་ཁ་ཤས་སེམས་ད་རིང་ད་ཨ་མི་རི་ཀ་བྷི་གས་ཅིང་ག་གས་བྱུང་ཡོད་མ་རེད་སོ་རུ་ཁ་ཤས་སེམས་ཨི་འོ་ཙམ་བྱུང་ཡོད་རེད་སོ་རུ་ངས་བལྟས་ན་ཡག་པོ་བྱུང་ཡོད་རེད་བསམ་གྱི་འདུག་ད་འགོ་བྷི་གས་ཨ་མི་རི་ཀའི་ཏཱ་ལ་པན་གྱིས་ཨབ་གྷ་ནི་སྟན་མ་འགྲོ་གོང་ལ་ཡང་ངས་ད་གིན་ཞུས་པ་ནང་བཞིན་ཏཱ་ལ་པན་གྱིས་དབང་སྒྱུར་འོག་ལ་ཡང་གདུག་རྩུབ་ཆེན་པོ་ཞེ་པོ་ཅིག་བྱས་ཞེ་པོ་སྐྱོ་པོ་ཡོད་རེད། ཨབ་གྷ་ནི་སྟན་ཡག་པོ་ཡོད་བཞིན་དུ་ཨ་མི་རི་ཀས་ཕྱིན་བྱས་མེད་པ་བཟོས་ཡོད་འདི་མ་རེད་དཔེ་སྡུག་པོ་ཞེ་པོ་ཅིག་ཡོད་རེད་གདུག་རྩུབ་ཆེན་པོ། དེ་དུས་ཕྱིན་ཆད་ཡིན་ན་ད་འདས་པའི་ལོ་ཉི་ཤུ་ནང་ལོགས་ལ་ཡང་མི་ས་ཡ་ཁ་ཤས་ཅིག་ལ་ཡང་སློབ་གྲྭ་བཏང་རྗེས་ཡིན་ན་ད། སློབ་གྲྭ་བེད་སྤྱོད་སློབ་གྲྭ་མཐོ་རིམ་སློབ་གྲྭ་སྐོར་ནས་ཐོན་མཁན་སྐོར་བུད་མེད་སྐོར་ད་ཞེ་པོ་ཞེ་པོ་ཅིག་ཡང་མང་པོ་ཆགས་བསྡད་ཡོད་ས་རེད། བྱས་ཙང་སྔ་མོ་ལོ་ཉི་ཤུའི་གོང་ལ་ཡང་ཐཱ་ལི་བཱན་གྱིས་ཨབ་གྷ་ནི་སི་ཐན་ལ་དབང་བསྒྱུར་བྱས་པ་དང་མ་འདྲ་ད་རེས་ཀྱི་སི་ཨབ་གྷ་ནི་སི་ཐན་ནང་ལོགས་ལ་ཡང་བུད་མེད་སློབ་སྦྱོང་ཡོད་མཁན་བུ་སློབ་སྦྱོང་ཡོད་མཁན་ད་གང་དག་ཁོང་ཚོས་དེང་དུས་ཀྱི་གནས་ཚུལ་ཤེས་མཁན་ཕྱིའི་འགྲོ་འགྲོ་ལུགས་འགྲོ་སྟངས་ཤེས་མཁན་གང་དག་མི་འབོར་རྒྱ་ཆེན་པོ་ཞིག་ཆགས་ཡོད་རེད། དེ་ཚོ་ལ་ཡང་དབང་བསྒྱུར་བྱེད་ཡག་དེ་ཡིན་ན་ལོ་ཉི་ཤུའི་གོང་དང་མ་འདྲ་གང་དག་དེ་ཚོ་ག་འདྲ་ཞིག་བྱས་ཁོང་ཚོ་དབང་བསྒྱུར་བྱེད་ཐུབ་རེད། དེ་གའི་བསྡོམས་བཅས་གང་དག་ངས་བྱས་ན་ཐཱ་ལི་བཱན་གྱི་མདུན་ལ་ཡར་འགྲོ་ཡག་ལམ་ཁ་དེ་ཡིན་ན་གཅིག་བྱས་ན་ཁོ་ཚོས་དེ་སྔ་ཡར་ཡོང་བའི་ལམ་ཁ་དེ་ག་ལས་ཞེ་དྲག་གི་ཀྱག་ཀྱོག་དང་དཀའ་ངལ་ཆེ་བ་ཅིག་ཡོད་མདོག་ཁ་པོ་རེད་བསམ་གྱི་འདུག། ང་ཚོའི་དེ་རིང་གི Podcast སྐྱར་ཞིབ་ཀྱི་ལས་རིམ་འདིའི་ཐོག་ལ་ཚེ་བརྟན་དབང་ཕྱུག་ལགས་ཀྱིས་འདས་པའི་གཟའ་འཁོར་གྱི་རྒྱལ་སྤྱིའི་གནས་ཚུལ་ཆེ་ཤོས་གྲས་ཏཱ་ལི་བཱན་གྱིས་ཨབ་གྷ་ནི་སྟཱན་གཞུང་ཕམ་ཉེས་བཏང་ནས་བསྐྱར་དུ་དབང་ཆ་བཟུང་པ་དང་འབྲེལ